དཀར་བོའི་ཆས་ཕུད་གུ་མི་འདུག། ང་མིང་དེ་ཚིག་པོ་བསགས་གི།
ལྗང་ལྗང་རླུང་ལངས་དག་ཆོས་ཅན། ལུག་ཕྲུག་སུ་གཅིག་གིས་སོ་སོ་ངོ་མ་ཤེས་པའི། བཟའ་བཅའ་ཅིག་ལ་འགྲོ་གོ་བསམ་པ་ཞིག། ལུག་ཕྲུག་ཆུན་ཆུན་གྱིས་ཕྱི་བལྟས་ལོག་བལྟས་མ་བྱས་པར། སོ་སོ་ཆུ་འགོ་ཐོན་ཕྱིན་པ་ཞིག། སྐབས་དུས་དུས་ཆུ་ལོག་ལ་ཡར་གང་ཞིག་ར་ལྟ་འགོ་བ་ཞིག། ལྗང་ལྗང་སོ་སོ་ཆུ་འགོ་རྒྱུན་རིང་པོ་ཕྱིན་ཙང། སྐྱེས་པའི་སྒང་ལ་གང་མང་གོ་བསགས་ཡོད་རེད།

ང་ཞེ་དྲག་ཞེད་ཀྱི་དེ་ངུས་ན་ཡོང་གི་མ་རེད། གལ་སྲིད་ངས་ངུས་པ་ཡིན་ན། སྤྱང་ཀིས་ངའི་ངུ་སྒྲ་གོ་གི་རེད། ཟེར་ལབ་པ་རེད། སྐབས་དེ་དུས་སྤྱང་སྤྱང་ལ་ཡང་མི་ཚེའི་ནང་གི་ཞེད་སྣང་ཚ་ཤོས་ཀྱི་གནས་ཚུལ་དེ་འཕྲད་པ་རེད། རྒྱང་རིང་པོ་ནས་མིག་ནས་འོད་རྒྱག་མཁན་གྱི་སྲོག་ཆགས་ཤིག་ཐུག་པ་རེད། སྤྱང་སྤྱང་གིས་སྲོག་ཆགས་དེ་ངོ་ཤེས་ཀྱི་ཡོད་རེད། སྲོག་ཆགས་ཀྱི་གདུག་རྩུབ་ཚ་བའི་སྤྱང་ཀི་རིགས། སྤྱང་སྤྱང་ཀའི། སྤྱང་ཀི་འདི་སོ་སོ་ཟ་ཁི་རིགས་སམ་ཅེས་ཡི་དམ་རྦད་དེ་ཆད་ནས། གང་ན་ལ་པད་མོ་བཙུགས་བཅས་གཟུགས་པོ་ཚང་མ་དར་གིལ་དར་གིལ། ཐོ་ཅི་སི་ཐོ་ཅི་སི་ཁྱེད་རང་གིས་ང་མ་ཟ་རོགས་ངེད་ཀྱི་རང་ལ་ཞོ་འཐེན་ཆོག་ངེད་ཀྱི་རང་ལ་ཞོ་འཐེན་ཆོག། སེ་ལབ་རེད། ཡིན་ནའི་སྲོག་ཆགས་དེས་གུ་ཀྱོག་ཁྱོད་ནི་སྟང་ཀི་ཡོག་མ་རེད། སྤྱང་སྤྱང་ཡ་མཚན་ཞེ་དྲག་སྐྱེས་བྱས། མདུན་ལ་གོམ་པ་གཅིག་སྤོས་པ་རེད། མདུན་ལ་གོམ་པ་གཅིག་སྤོས་ཚར་བའི་རྗེས་ལ། སྲོག་ཆགས་དེས། ད་དུང་འགུལ་སྐྱོད་རྒྱག་གི་ཡོད་མ་རེད། དངོས་གནས་བྱས་ན་གོ་སྐབས་འདི་དང་བསྟུན་བྱས་སྤྱང་སྤྱང་བྲོས་འགྲོ་ཡ་ཡོད་རེད། ཡིན་ནའི་སྤྱང་སྤྱང་ཡ་མཚན་ཆེ་ཐག་ཆོད་བྱས་སྤྱང་ཀི་དེ་ལྟ་ག་ཕྱིན་པ་རེད། ཧཧཧྱང་ཀི་མིག་ཆུ་དང་སྣ་ཆུ་མཐོང་བ་རེད།

སྐབས་དེ་དུས་སྤྱང་སྤྱང་གིས་སྤྱང་ཀིས་གད་མོ་བགད་པ་མཐོང་ཙང་སེམས་ལ་ཞེད་སྣང་ཏོག་ཙམ་སྐྱེས་པ་རེད། སྐབས་དེ་དུས་ཕྱི་ལོགས་ལ་གངས་མང་པོ་ཞེ་དྲག་བཏང་གི་ཡོད་ཙང་སྤྱང་ཀི་དང་ལུག་ཕྲུག་མཉམ་དུ་འབྱར་བྱས་དྲོད་ཁུག་ཐབས་བྱས་པ་རེད། མཚན་གཅིག་གི་དུས་ཚོད་ནང་ལ་ཁོ་གཉིས་གཉིས་ཀས་ཕན་ཚུན་སོ་སོའི་གསང་བ་ཆེ་ཆུང་དེ་ཚོ་མར་བཤད། དེ་ནས་ཁོ་གཉིས་གཉིས་གྲོགས་པོ་ཆགས། མཉམ་དུ་ཅི་འདྲ་མི་འདྲ་བཤད། དེ་ནས་ཕན་ཚུན་བསམ་གཞིག་བྱེད། ནམ་ལངས་པའི་རྗེས་ལ་སྤྱང་ཀི་དང་ལུག་ཕྲུག། སོ་སོ་སོའི་ནང་ལ་ལོག་ཕྱིན་པ་རེད། སྤྱང་སྤྱང་འགྲོ་གིན་འགྲོ་གིན་གཞི་ནས་ཐང་ཤིང་དེ་རྙེད་པ་རེད། སྤྱང་སྤྱང་གིས་ཕྱི་ལྟས་ལོག་ནས་སྤྱང་ཀིར་ལག་པ་གཡུགས་པ་རེད། དེའི་རྗེས་ལ། སྤྱང་སྤྱང་དང་སྤྱང་ཀི་ཐུག་ཡོད་མ་རེད། ཡིན་ནའི་ཁོ་གཉིས་ཕན་ཚུན་ཡི་གེ་བསྐུར་རེས་བྱེད་ཀྱི་ཡོད་རེད། དེའི་ཉིན་མོ་དེ་ནས་བཟུང་ཁོ་གཉིས་གཉིས་ཀྱི་འཚོ་བ་ལ་འགྱུར་ལྡོག་ཧ་ཅང་ཆེན་པོ་ཕྱིན་པ་རེད།

མིང་སྙན་པོ་དེ་འདྲས་བཏགས་བྱས། རྗེས་མ་སོ་སོའི་ཕྲུ་གུ། སོ་སོར་ཕྲད་པའི་རྙོག་དྲ་དེ་འདྲས་མ་འཕྲད་རོགས་བྱས་ན་བསམ་པ་རེད།